And even then, this science festival is being organized, which is sixth. It will be very befitting a theme of science for self-reliance, India and global welfare. Today, farmers in Ladakh are growing varieties of fruits and vegetables in the uncongenial terrain which was not possible a few decades back. The contributions of the Institute are a true reflection of the power of science and technology to transform lives of the common people. The work being carried out by the Institute truly matches with the goal of the event

कि जो कटन राइडर्स जो सेमोनी ऑनलाइन आज हो रहा है वर्चुअली इसमें उपस्थित होने का इसमें अटेंड करने का जो अवसर मुझे मिला और इस साल का थीम जो है साइंस फॉर सेल्फ रिलायंस इंडिया एंड ग्लोबल वेलफेयर आत्मनिर्भर जो हमारा हम सबके लोकप्रिय नेता और भारत के यशस्वी माननीय प्रधानमंत्री श्री नरेंद्र मोदी जी का

ཐབས་སི་ཕི་ཡ་སྤྱི་འཐུས་ཀུན་ནི་ཁག་དང་འབྲེལ་ཏེ་འཛིན་སྐྱོང་ཀུན་དང་སྤྱི་འཐུས་ཀུན་ནི་ཚོགས་པ་ཞིག་འབོད་ད་མཛད་དེ་ནོག་ཨི་ཚོགས་པའི་ནང་འཛིན་སྐྱོང་བཀྲ་ཤིས་རྣམ་རྒྱལ་འཛིན་སྐྱོང་བསྟན་འཛིན་ཆོས་འཕེལ་འཛིན་སྐྱོང་གུ་ལམ་མེ་དི་དང་སྤྱི་འཐུས་ཀུན་འདུས་ས་མཛད་དེ་ནོག་ཚོགས་པའི་སྐབས་སུ་ཨི་ནད་ཡམས་འགོག་ཐབས་སི་ཕི་ཡ་ད་ལོ་ལ་དྭགས་སི་ནང་ལོ་གསར་མི་རྩི་ཅེས་དང་འབྲེལ་ཏེ་ལ་དྭགས་ནང་ཚོགས་དང་ལ་དྭགས་དགོན་པ་ཚོགས་འདུ་དང་འགམ་ཡུལ་ལི་ཚོགས་པ་ཀུན་ནི་ཐག་བཅད་ཀུན་ལ་སྤྱི་འཐུས་ཀུན་ནི་དགའ་བསུ་ཞུ་བ་མཛད་ཏོག།

དང་འབྲེལ་ཏེ་ཚོགས་པ་སོ་སོའི་ཐུགས་སྨོན་ཀུན་དང་མཉམ་པོ་ཚོགས་པ་ཞིག་ཚོགས་ས་མཛད་ཏོག་ཚོགས་པའི་ནང་ང་ཐུགས་ཐག་བཅད་མཁན་ནང་བཞིན་ད་ལོ་ལ་དྭགས་སི་ནང Covid nineteen ནི་ནད་གཞི་རྒྱས་སོང་ཡོད་མཁན་པོ་གཟིགས་ཏེ་ད་ལོ་གླེ་ཇོ་བོ་གཙུག་ལག་ཁང་གི་ནང་ལོ་གསར་རི་དགའ་སྟོན་ཆེ་ཆེར་རྒྱག་རྒྱག་དང་མཉམ་པོ་རྩི་ཅེས་མན་ཇུ་རུག་ལོ་གསར་རི་རིང་ལ་གླེ་ཇོ་བོ་གཙུག་ལག་ཁང་གི་གནས་ས་ཀུན Sanitize བྱོས་ཏེ་ལོ་གསར་རི་ཚེས་པ་གཅིག་གི་ཞག་ཡུལ་སོ་སོ་ནས་འགོ་པ་དང

བདུན་ཅུ་དོན་བརྒྱད་གླེ་དང་བཞི་བཅུ་ཞག་གསུམ་ཀར་གྱིལ་རྫོང་ནས་ནོག་ཀ་ས་ཏྭ་ཙམ་ཤིག་མཚམས་སི་སྟིང་ནས་གཞན་ཡང་གནས་ཚུལ་ཀུན་དང་མཉམ་པོ་ཡང་བསྐྱར་མཇལ་ལིན། Covid nineteen ནད་ཡམས་པོ་ཞག་པ་ཞག་རྒྱས་སིན་ཞིག་མང་ང་མང་ང་འཇིགས་སྣང་ཅན་འགྱུར་ཏེ་ཡོད་དེ་ནོག་འགོག་ཐབས་སི་ཕི་ཡ། ས་བོན་དང་མཉམ་པོ་ལག་པ་འཁྲུའིན་བཞུགས་ཤེས། མ་སེང་ན་ཁ་རས་སལ་ཅེས། གནས་ས་ག་རུ་སྐྱོད་ནའང།

རྫོང་ཁག་འཛིན་གྲྭ་བཅུ་གཉིས་པ་བཅུ་པ་བརྒྱད་པ་དང་ལྔ་པ་སློབ་གྲྭ་ཁང་དགུ་ནས་ནང་ལེགས་སྦྱར་རིར་མ་སྤྱིར་བཏང་སྒེར་ག་ནས་གོ་ནོར་སྟོང་པ་ཡོད་ག་མགོན་གངས་ཅན་ཡུལ་ལྗོངས་སྲིད་གཞུང་གི་སློབ་གྲྭ་ཁང་དགུ་ནས་ཟླ་ནས་བཟོ་དབྱིབས་དགུན་ལྗོགས་བདེ་མོ་དང་དབྱུག་ཚིམས་པ་སྤྱོད་ཐུབ་ཅེས་ལ་བཞི་བ་བུ་ལ་རྫ་ཏོག།